མནོ་བསམ་བཏང་སུ་བི་གི་མི་ཅིར་བའི་བདུད་ནི་ན། ཡང་ཅི་བ་ང་ཅི་མེད་མཐའི་དེ་གི་བའི་སུན་ཉོ་ཅབ་དོ་བཟུ་མེ་དི་བཟུ་མེ་གི་ན་མ་སི་མེ་བྱང་དབ་བཟུ་མེ་ང་ཅི་བདུད་ནི་ཡི་ན་དི་ཚུ་ག་ར་ཁུ་གི་ང་ཅི་ལུ་བསྟན་དི་བའི་ཡུལ་དི་གི་སྟིང་ལས་སྐྱོན་བཅོས་གི་ཀུམ་དི་ལུ་ང་ཅི་འོམ་རུ་བྱི་བའི་བྱིན་སྐྱོན་བཅོས་གི་ང་ཅི་ལས་ན་མ་སི་མེ་གི་བྱ་རིམ་ང་ཅི་ལུ་ན་མ་སི་མེ་གི་མནོ་བསམ་བཏང་སུ་དི་ཚུ་ག་ར་སྐྱོན་བཅོས་གི་ང་ཅི་ལུ་ན་ནི་ཡིན་སི་ལ་བི་གི་ལུ་རྒྱུ་དི་ང་ཅི་གི་ཧ་གོ་གོ། ཉིན་གཅིག་གི་ཚེ། བུ་གཅིག་དང་བུམ་གཅིག་ཡང་གཅིག་པ། ཨ་ཡིག་དང་བུམ་འདི་ཁོང་གཉིས་ཕྱི་ནང་ལུས་འདོད་དེབ་ཨིན། དེ་ལས་ཕྱི་ནང་ལུས་འདོད་དང་ལུས། བུམ་འདི་སྣ་མ་སྲ་མེད་ཀི་དགུ་ཤེ་ལྕབ་ཅི་ལྕབ་ཅི་ར་མུ་གི་ལྕགས་འདི་ཨོ་རོག་བའི་བེ་ནི་འདི་གི་མུ་གི་འདི་མེ་གི་སུ་མེ་བའི་བེ་ནི་འདི་གི་མོ་སྐྱེས་མ་ག་ཨེ། ཨིས་ཁུ་ནལ་འཇོག་དག་ལུ་ཆ་རོ་དེ་ཚོས་ཆུས་མེ་གི་སུ་མེ་ཧོ་མི་མེ་ཆུས་ག་ཅི་བེ་ས་ཆུས་གི་ཅག་དེ་མ་ཤེས་པ་མོ་སེ་ལབ་དེ་ཧོ་ནི་དེ་གི་མོ་ངོ་ཚ་དེ་གི་བེ་ད་རེ་ནིམ་གཅིག་ན་མ་ས་མེ་གི་གུ་ཤེ་ཅབ་ཅི་ཅབ་ཅི་ར་དེ་ཅི། དེ་གི་ཏིང་ལེ་དེ་བུམ་དེ་ལྟ་བུ་ར་དེ་དེ་སུ་མེ་དེབ་དག་ལུ་དེ་ཨ་ཡི་དེ་གའི་ཧོ་ཧོ་ཤིམ་དག་ལུ་ཝའི་བུམ་ཆུས་གུ་ཤེ་ཤེག་དེ་ར་དེ་མེ་ག་ཅི་དེ་ན་ལེ་བེ་དེབ་མོ་སེ་ལབ་དག་ལུ་དེ་བུམ་དེ་གི་ལབ་ཅི་ངི་གི་ཆ་རོ་དེ་ཚོས་གི་ང་ལུ་མི་ག་ཨེ།

འདིའི་གསུམ་པའི་བྱེད་ཕམ་སྤུན་ཆ་དུས་ཚོད་ཀྱི་དེབ་ཀེག་ཤིམ་དང། ཡང་ཅི་བན་ཆ་ར་གི་སེམས་ཀྱི་ན་ན་ལི་ར་ཨིན་ཡིག་དོན་དོན་རང་ཨིན་ཡིག་སེ་ལབ་དུ་གི་བས་ཆེ་གི་ལ་ལེན་ཐབ་དུ་ཇོ་བུ་རུ་ཆི་བས་ཅིན་ན་མ་སེ་མེ་གི་ཆེ་ག་ཏོག་ཏོག་ཀི་ཏོག་ཏོག་བས་ཀིན་ཆོད་གི་ཅིག་ལ་བོམ་གནང་སེ་ཤུ་ནི་ཨིན་ད་རེ་གི་ལས་རིམ་དི་གི་ནང་ཤིང་ཆེ་ག་ར་གི་ར་ཏ་བུ་ར་ཧོན་གཟུ་མེ་ལ་ལེན་ཐབ་དུ་ཇོ་བུ་རུ་ཆི་བས་ཅིན་ན་མ་སེ་མེ་གི་ག་ཚོ་ད་ཅིན་ལབ་ཆེ་ག་ར་ལོ་ནའོ་ད་རེ་གི་ལས་རིམ་དི་ཇུ་དུ་ད་ཏིན་དི་ཡན་ཅན་ཅིན་དི་བས་ལས་ཤ་ཀ་དྲིན་ཆེ།

ད་རེང་ང་གཅིག་གིས་ཁ་ཆེ་བ་ར། ཆེ་ག་ར་ལུ་ར། སམ་སི་ལབ་ཡིན། བ་ཛན་སང་ར་སི་ལབ་ཡིན། འདི་གིས་ཁྱེད་ཀྱི་མདུན་གྱི་ནལ་མ་ང་གཅིག་གིས་རྟགས་དེ་ཇོ་བོ་རུ་བྱེད་པ་བཞིན་ཧ་ལི་དེ་སི་སི་གིས་བྱིན་རླབས་དང་དགའ་ཚོར་ང་གཅིག་གིས་ཐོབ། ད་རེ། འདི་སྐད་མཆོད་ལས་ང་གཅིག་གིས་དུས་སུ་མེད་གི་ང་ལུ་ཁྱུད་ཁོ་ཆི་ན་སི་ལབ་ཡིག་གི་ལུ་རྒྱུ་དེ་ང་གཅིག་གིས་ཧ་གོ་གི། དྭངས་མ་ར། སྐྱོན་བཅོ་ལྔ་བྱེད་ཀྱི་རྣལ་མ་སེམས་མིག་ཡོད་ཅིག་ཨིན། ལྔ་བྱེད་ལུས་ལྕགས་བཟེད་མིག་སྐྱོན་བཅོ་ཅིག་ཨིན། ལྔ་བྱེད་ཀ་དག་ལྡན་མིག་དྲུག་ས་ལ་བའི་ལུས་བཅུ། ད། འདི་གསུམ་མེད་ཀྱི་ལྔ་བྱེད་ཀྱི་སེམས་ཀྱི་ནང་ན་ལས་ར་རྣལ་མ་སེམས་མེད་ཀྱི་དགའ་ཚོར་འཇུག་སྒོམ་མི་དོན་དག་འདི་ག་ཅིག་ཨིན་མོ། ག་ཅིག་པའི་ས་ཁོ་གི་ལྔ་བྱེད་ལུས་འདི་གསུམ་མེད་ཀྱི་དགའ་ཚོར་འཇུག་སྒོམ་ཨིན་ནམ། འདི་གི་ལྔ་བྱེད་ལུས་རྟེན་འདི་བའི་ཡུལ། ལྔ་བྱེད་ཀ་དག་ལྡན་མིག་དྲུག་ས་ལ་བའི་ལུས་བཅུ་ལྔ་བྱེད་ཀྱི་ཧ་གོ་ཡི། དེ་ལས

དོ་རུ་ར། ཨང་བཞི་གི་སྣར་མ་ང་ཅིག་རྟག་ཏུ་འཇོག་རུ་བྱེད་པའི་ཕྱིར་ང་ཅི། མི་ཅི་མི་དེ་ཆུ་ལུ་སྣར་མ་སེམས་མེད་ཀྱི་སྐྱོན་བཅོས་ཀྱི་སྐུམ་དེ་ལས་ར་ང་ཅི་སྣར་མ་སེམས་དགའ་ཚོ་ཐོ། དྭངས་མ་ང་ཅི་ཆུ་ག་ར་ལུ་ར་སེམས་བཞག་དེ་བས། སྐྱོན་ཆུ་ལུ་ར་ལས་ཤ་བཀའ་དྲིན་ཆེ་ས་ཞུ་བ་མི་དོན་ད་དེ་འདི་ཨིན། འདི་ཅམ་ཞིག་མ་གཏོགས་ང་ཅལ་གི་ལུས་ངག་ཡུལ་གསུམ་གྱི་ནང་ན་ལས་ར། སྐྱོན་ཆུ་ལུ་ར་ལྟ་བུ་ར། ཁོ་ང་ཅལ་ད་ཆ་དེ་ར་ཡོད། ད་དཔེ་མ་ཤེས་པ་རུ་བྱེད་པའི་ཕྱིར་ང་གི་ཆེ་སྤིན་ཆ་དེ་ཆུ་ལུ

ང་ཅག་གི་སེམས་ཀྱི་ན་ན་ལེ་ར་ཁྱོད་མཆོག་གོ་ང་ཅག་གི་སེམས་ཀྱི་ན་ན་ལེ་ར་ཁོ་བཞུགས་འདུས་པའི་ཡུལ། ང་ཅག་སེམས་ཀྱི་ན་ན་ལེ་བཞུགས་འདུས་ཧེ་བི་གོ་ལ་བའི་ང་ཅག་ཚུ་གའི་ཁོ་གི་གདོང་ལས་ང་ཅག་གི་ཨི་མི་སུབ་སི་ལ་བའི་ལུག་ཆུ་ང་ཅག་ཚུ་གི་ཧ་ཁོ་སུབ་མེ་དུས་ཚུ་གི་ག་ག་ཏེམ་ཅི་ང་ཅག་གི་དུས་ཚུ་མེ་གི་ཆ་རོ་ཏོ་ཚ་དུས་ཚུ་ལུ་འབྲུག་སི་སི་གི་ལ་ལེན་དུས་ཚུ་ཐབ་དུས་འོ་རུ་ར་དུས་ཚའི་ག་ར། ཀྱོན་ཆོས་ཀྱི་ང་ཆོས་ལུགས་གསུང་རབ་སྦས་ནི་གི་ན་ལུགས་ཡང་ཅི་པན་ཁོ་གི་ང་ཆོས་ལུགས་སྐྱབས་མཛད་ནི་གི་ན་ལུགས་ང་ཆོས་ཚུལ་ག་ར་ལུགས་ར་ཀྱོན་ཆོས་ཀྱི་ཕྱག་བཞག་བསུབ། ཡང་ཡང་ཅི་པན་ང་ཆོས་ཚུལ་ལུགས་སྐྱབས་སྦས་བསུབ་སེ་ལ་བི་ལུགས་རྒྱུ་ང་ཆོས་ཚུལ་གི་ཧ་གོ་བསུབ། འདིས་སུན་མེ་གཉན་ཚེ་མི་བྱམས་དང་པུན་སེམས་འདི་ཚུལ། ང་ཆོས་ཕམ་པུན་ཆ་འདི་ཚུལ་གི་ན་ན་ལེ་ར། ང་ཆོས་ཀྱི་ཕྱག་རོ་ཏོ་ས་ལེ་ར་ང་ཆོས་ཀྱི་ཀྱོན་ཆོས་ལུགས་ལེགས་ཤ་བཀའ་དྲིན་ཆེ་ཚེ་ཞུ་གོ་མི་དོན་དང་འདི་འདི་ཡིན་སེ་ལ་བི་ལུགས་རྒྱུ